ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུས་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱ་ཆེ་ཡོད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྲེལ་བ་གནང་རོགས་གནང།
བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡང་དེང་སྐབས་ས་གོ་ལའི་ཚ་དྲོད་རྒྱས་ཀྱི་ཡོད་པའི་སྐོར་ལ་རང་གཞན་ཚང་མ་ཡང་སྔར་དང་མི་འདྲ་བའི་གོ་རྟོགས་ཆེ་བ་ཞིག་ཏུ་གྱུར་ཡོད་པ་རེད། ལྷག་པར་དུ་དེང་སང་གཞོན་སྐྱེས་ཚོས་ཁོར་ཡུག་ལ་སྔར་ལས་དོ་སྣང་ཆེ་བ་དང་མ་འོངས་པའི་གནས་སྟངས་ལ་དོ་འཁུར་ལེན་མཁན་ཡང་ཇེ་མང་དུ་འགྲོ་གི་ཡོད་པ་རེད། བྱས་ཙང་ད་ལན་ཉེ་ཆར་ཨ་མི་རི་ཀའི་གཞོན་སྐྱེས་རུ་ཁག་ཅིག་གིས་མངའ་སྡེའི་སྲིད་གཞུང་གིས་ཁོར་ཡུག་ལ་ཡང་བསམ་ཤེས་བྱེད་ཀྱི་མི་འདུག་ཅེས་རྩོད་པ་རྒྱབ་བྱས་ནས་ཁྲིམས་ལ་སྦྱོར་བའི་གནས་ཚུལ་ཞིག་ཐོན་བཞག་གནས་ཚུལ་འདིའི་སྐོར་ལ་ཡང་འདི་ག་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བློ་བཟང་ཡེ་ཤེས་ལགས་དང་ཏོག་ཙམ་ལྷན་དུ་གླེང་མོལ་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་བློ་བཟང་ཡེ་ཤེས་ལགས། ད་རེས་ཉེ་ཆར་ཕྱི་ཟླ་བརྒྱད་པའི་ཚེས་པ་བཅུ་བཞི་ཉིན་མོ་དེར་ཡང་ཨ་གནས་ཚུལ་ཁག་ནང་ལ་ཡང་ཨ་མི་རི་ཀའི་ནང་ལ་ཡང་གཞོན་སྐྱེས་རུ་ཁག་ཅིག་གིས་མོན་ཊ་ན་མངའ་སྡེའི་ནང་གི་གཞོན་སྐྱེས་རུ་ཁག་ཅིག་གིས་སོ་སོའི་སྐྱེས་ས་སྐྱེས་ཡུལ་མངའ་སྡེའི་སྲིད་གཞུང་གིས་ཁོར་ཡུག་ལ་ཡང་དོ་སྣང་བྱེད་ཀྱི་མི་འདུག་ཅེས་སྐྱོན་བརྗོད་བྱས་བྱས་ནས་སྲིད་གཞུང་དེ་ཁྲིམས་ལ་སྦྱར་བའི་སྐོར་གྱི་གནས་ཚུལ་ཅིག་ཐོན་འདུག་ག་ལགས་བྱས་ཙང་སོ་སོའི་ས་གནས་སྲིད་གཞུང་ཁྲིམས་ལ་སྦྱར་ཡ་དེ་འདྲ་ཡོད་པས་དང་གཉིས་ནས

དེའི་གནད་དོན་དང་ཐེངས་མ་དང་པོ་ཆགས་ཡོད་ད། ཁྲིམས་ཁང་གིས་ངོས་བཞེས་གནང་པ་དེར། ངོས་བཞེས་གནང་པ་ཙམ་མ་རེད་ཁྲིམས་ཁང་གིས་ཁྲིམས་དཔོན་གྱི་ཐོག་ནས་ངོས་བཞེས་གནང་བྱས་ནས་ཨ་ནི་ཞུ་གཏུག་གནང་མཁན་ད་ལྟ་གཞོན་ནུ་བཅུ་དྲུག་བྱུང་འདུག་ཨ་ནི། ལོ་ན་ལྔ་ནས་ཉི་ཤུ་རྩ་གཉིས་བར་གྱི་གཞོན་ནུ་བཅུ་དྲུག་གི་ཐོག་ནས་ཁོ་རང་ཚོའི་ཁྲིམས་རྩོད་པའི་གི་ཁ་མཆུ་ཞིག་བརྒྱབ་པ་རེད། ཁ་མཆུ་དེ་ག་རེ་བརྒྱབ་པ་རེད་ཟེར་ན་མངའ་སྡེའི་གི། རྩ་ཁྲིམས་ནང་ལོགས་ལ་ད་ལྟ་ནི་ཨ་མི་རི་ཀའི་རྩ་ཁྲིམས་ཞུ་ཡོག་མ་རེད་དབུས་སྲིད་གཞུང་གི་རྩ་ཁྲིམས་ཞུ་ཡོག་མ་རེད་མངའ་སྡེ་དབུས་སྲིད་གཞུང་གི་རྩ་ཁྲིམས་ཡོད་པ་ནང་བཞིན་མངའ་སྡེ་སོ་སོའི་ནང་ལོགས་ལ་རྩ་ཁྲིམས་ཡོག་རེད་མངའ་སྡེ་གི་རྩ་ཁྲིམས་ནང་ལ་མངའ་སྡེ་མང་པོ་ཅིག་གི་རྩ་ཁྲིམས་ནང་ལ་དེ་སྔ་ཆིག་སྟོང་དགུ་བརྒྱ་བདུན་ཅུའི་ནང་ལོགས་ལ་ད་ཁོར་ཡུག་སྲུང་སྐྱོབ་དང་འདི་ཚོ་ཅིག་གནད་འགག་ཆེན་པོ་ཅིག་བརྩིས་པའི་དུས་ཚོད་ཅིག་གི་ཁ་ཐུག་དེ་ལ་མངའ་སྡེ་སོ་སོའི་རྩ་ཁྲིམས་ནང་ལོགས་ལ་ག་རེ་བཀོད་ཡོག་རེད་ཟེར་ན་མངའ་སྡེ་གཞུང་གི

མངའ་སྡེ་མང་པོ་གིས་དེ་ལ་ཡང་མིག་དཔེ་བླངས་བྱས་ཁ་མཆུ་དེ་འདྲ་ཞིག་རྒྱག་ཡག་ཡོང་གི་ཡོད་རེད་དེའི་ཐོག་ནས་ཨ་ནི་ཤུགས་རྐྱེན་ཐེབས་བྱས་ནས་སྲིད་ཇུས་ལ་ཡང་འགྱུར་བ་འགྲོ་ཡ་ལ་རེ་བ་རྒྱག་གི་ཡོད་ད་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་གི་གནམ་གཤིས་ཚ་དྲོད་བཀག་སྡོམ་ཡོང་ཡ་ལ་ཕན་པའི་ཨ་ནི་སྲིད་ཇུས་དེ་འགྱུར་བཅོས་ག་ལེ་ག་ལེ་ཡོང་གི་རེད་བསམ་ཡ་གི་རེ་བ་རྒྱག་གི་ཡོད་རེད། འོ་ལགས་སོ་ད་ད་ལྟ་གསུངས་པ་ནང་བཞིན་རེད། ཁོར་ཡུག་སྲུང་སྐྱོབ་པ་ཚོ་རེད། གནམ་གཤིས་ཚན་རིག་པ་ཚོས་ད་དགའ་བོ་ཡོང་གི་ཡོད་པ་འདི་ད་བརྗོད་མ་དགོས་པ་རེད། ཡིན་ནས་དེ་རིང་གཞོན་སྐྱེས་ཚོས་དམིགས་བསལ་དོ་སྣང་བྱས་བྱས་ནས་ཞུ་གཏུག་བྱས་པ་དེ་ལ་ཡ་ཕྱི་ནང་གང་ས་ལ་ཡ། རྒྱ་ནག་འདྲ་བོ་དེ་འདྲས་ཡིན་ནས་ཀྱི་རེད་ར་ཤི་ཡ་ཡིན་ནས་རེད་དེ་ཚོ་དོ་སྣང་བྱེད་ཀྱི་ཡོད་མ་རེད་སོ་སོའི་ཅིག་ཡར་རྒྱས་དང་དེ་འདྲའི་ཐོག་ལ་བསམ་བློ་བཏང་བ་མ་ཤེས་དེ་ཚོ་ལ་ཤུགས་རྐྱེན་ཡོང་གི་རེད་ཅིག་དགོངས་ཚུལ་རེ་ཅིག་ག་རེ་ཡོང་གི་འདུག། ཁྱེད་རང་གིས་བཀའ་མོལ་འདི་གཞི་རྒྱ་ཆེན་པོ་ཞེ་པོ་ཅིག་ཐོག་ནས་གསུང་གི་ཡོད་རེད། ད་ལྟ་དཔེར་ན་མངའ་སྡེ་རང་གི་མོན་ཊ་ན་མངའ་སྡེའི་གཞུང་རང་གི་ཁྲིམས་རྩོད་པས་ཀྱིས་འདི་ལ་ཡ་ག་རེ་གསུང་གི་ཡོད་རེད་ཟེར་ན། ཨ་ནི་འདི་ང་ཚོས་ལག་ལེན་བསྟར་ཐུབ་ཡས་ཅིག་མ་རེད། མོན་ཊ་ན་མངའ་སྡེའི་གཞུང་གིས་ཨ་ནི་འདིའི་ནང་ལོགས་ལ་ནུས་པའི་འབྱུང་ཁུངས་མཁོ་འདོན་དང་འབྲེལ་བས་ཀྱིས་ཨ་ནི་བར་སྣང་ལ་ཡ་དུག་རླངས་ཕྱིན་བྱས་ནས་ཨ་ནི་ས་རུད་གྱིས་ཡོད་རེད་ཟེར་ཡ་འདི།

ད་ཅིག་དཔེར་ན་ཚེ་བརྟན་ཆོས་སྒྲོན་ལགས་ཁྱེད་རང་གིས་ལས་རིམ་རིམ་པ་བཟོས་གནང་སོང། དེ་ཚོའི་ནང་ལོགས་ལ་དཔེར་ན་ཆ་བཞག་ན་གསལ་པོ་བྱས་ནས་གསུངས་ཡོད་རེད། དཔེར་ན། འཛམ་གླིང་གི་གནམ་གཤིས་ཚ་དྲོད་དེ་ནི་ད་ལོའི་ཆ་ལ་ད་ཕལ་ཆེར་ད་ལྟ་ཨ་མི་རི་ཀའི་གཞུང་གིས་རྒྱ་མཚོའི་སྟེང་གི་བར་སྣང་མཁའ་དབྱིངས་རྟོག་ཞིབ་ཀྱི་གནད་དོན་ཐོག་ནས་བྱས་པ་ཡིན་ན་ལོ་ངོ་ས་ཡ་བཞི་ལྷག་གི་དུས་ཡུན་ནང་ལོགས་ལ་ཡ་ད་གནམ་གཤིས་ཚ་དྲོད་ཆེ་ཤོས་ཕྱིན་པ་ཕྱིན་ཡོད་རེད་ཅེས་དེ་འདྲའི་གསལ་སྟོན་བྱུང་ཡོད་རེད།

ད་སོ་སོའི་ངོས་ནས་ག་རེ་བྱེད་ཐུབ་དོ་འདི་འདྲའི་ཁུར་བླངས་པའི་སྐབས་ལ་ཡང་ད་མ་འོངས་པའི་ཁོར་ཡུག་གནས་སྟངས་རེད་ད་ག་ནང་བཞིན་མ་འོངས་པའི་འཛམ་བུ་གླིང་འདི་ལ་ཡང་བཟང་ཕྱོགས་ཀྱི་འགྱུར་བ་ཅིག་ཐེབས་མི་ཡོང་ངམ་འདི་འདྲའི་བསམ་ཡས་ཀྱི་ད་རེ་བ་འདི་ཕལ་ཆེར་ཏོག་ཙམ་ཆེ་རུ་ཕྱིན་པའི་རྣམ་པ་ཆུང་ཆུང་ཡོང་གི་ཡོད་རེད་བྱས་ཙང་ཨ་ནི་ད་བློ་བཟང་ལགས་ང་ཚོ་ལ་ཡང་དེ་རིང་ཅིག་ཨ་མི་རི་ཀའི་མངའ་སྡེ་མོན་ཊ་ནའི་ནང་ལ་ཡང་གཞོན་སྐྱེས་ཚོས་འདི་འདྲའི་གཞུང་ལ་ཡང་ཡང་ཞུ་གཏུག་དང་འབྲེལ་བའི་ཅིག་མི་ལ་དྲན་སྐུལ་ཞུས་པའི་གནས་ཚུལ་འདིའི་ཐོག་ལ་ཡ་བཀའ་མོལ་གནང་པར་བཀའ་དྲིན་ཆེ་ཞུ་གི་ཡིན། ལགས་སོ་ཚེ་བརྟན་ཆོས་སྒྲོན་ལགས་ཐུགས་རྗེ་ཆེ།